ཉེ་བའི་ཆར་ཟླ་བ་འདིའི་ནང་འདི་ག་བལ་ཡུལ་ནང་གི་གློ་སྨན་ཐང་གི་མར་ཕྱོགས་བཀག་ལུང་བར། ཆུ་ལོག་གི་གནོད་འཚེ་ཡོང་སྟེ་ཡུལ་དགོན་གཉིས་ཀྱི་སྡོད་ཁང་མང་པོ་ལ་སྐྱོན་ཆག་ཚབས་ཆེན་ཐེབས་ཡོད་པ་དང། ད་ཆར་ཐུབ་བསྟན་བསམ་འཕེལ་གླིང་དགོན་པ་བསྐྱར་གསོ་དང་མ་འོངས་པར་ཆུ་ལོག་གི་གནོད་འཚེ་མི་ཡོང་ཆེད་ཆུ་རགས་ཀྱི་ལས་གཞི་སྤེལ་བ་ཡིན་ན། མ་མཐར་ཡང་བལ་སྒོར་བྱེ་བ་གཉིས་ལྷག་གི་འགྲོ་གྲོན་ཡོད་པའི་སྐོར་སོགས་ལ་ཆུ་ལོག་གི་གནོད་འཚེ་ཐེབས་པའི་དགོན་པ་ས་སྐྱ་དགོན་ཐུབ་བསྟན་བསམ་འཕེལ་གླིང་དགོན་པའི་མཁན་རིན་པོ་ཆེ་བསྟན་འཛིན་བཟང་པོ་ལགས་ཀྱིས་གསུང་རྒྱུར། ཡང་བསྐྱར་དེ་གཅིག་ད་ཆུ་ཟིལ་མེད་པར་བསྐྱལ་བས་ལ་དགོན་པ་གི་གཡས་དང་གཡོན་གཉིས་ཀ་ཕྱོགས་ལ་ཡང་གང་ལ་གང་འཚམ་ད་ཆུ་གི་འགག་གི་ད་དེ་གྱང་དེ་ད་ཡག་པོ་བརྒྱབ་དགོས་གོ་རེད་དེ་ཡིན་དུས་དེའི་ཆེད་དུ་ད་གཅིག་དཔལ་འབྱོར་ད་མ་སོང་ན་གང་ལ་གང་འཚམ་བྱེད་དགོས་གོ་གོ་རེད་བ་ད་རྩ་བའི་ནེ་པཱལ་གཞུང་དེ་ཚོ་ནས་དེ་དེ་ཚོ་བྱེད་ལོ་ཁག་པོ་རེད་ད་ཡིན་ན་དེ་དེ་ག་ཚོད་བྱེད་ཀྱི་ཡོད་མེད་དང། ག་དུས་བྱེད་ཀྱི་ཡོད་མེད་དེའི་སྟབས་བདེའི་ཆེད། ངེས་མེད་དང་ཕྱེ་རེ་དོར་བ། དཔེར་ན་ད་ད་ལོ་ད་ཆུ་ལོག་སླེབས་པ་དེ་ཡིན། ད་གང་མགྱོགས་མགྱོགས་སང་སང་ལོ་གི་ཆར་དུས་མ་སླེབས་བར་ལ་ང་ཚོ་ད་ལྟ་དམིགས་བསལ་གྱི་ད་ལྟ་ཆུ་ལོག་ཡོང་སར་གྱི་དགོན་པ་གསར་བ་ཕྱོགས་དེ་ལ་དེ་ཆུ་གི་ད་ཀ་ཨེ་གི་ད་དེ་གྱང་དེ་བརྒྱབ་དགོས་གོ་རེད་བ་ལ་དེ་ཡིན་དུས། དེའི་ཆེད་དུ་ད་ང་ཚོ་ད་ལྟ་སྐྱབས་མགོན་ས་སྐྱ་གོང་མ་ཁྲི་འཛིན་ཞེ་གསུམ་པ་ཆེན་པོ་མཆོག་ནས་དེ་ནི་ཁོང་རང་གི་ད་ད་ད་ད Officially ཐོག་ནས་དེ་འདྲས་ཅིག་ཕྱག་ཡིག་དེ་འདྲས། བྲིས་ཆེ་གནང་བྱས་ནས་ཡར་འབོད་སྐུལ་གནང་འདུག་ལ། དམིགས་བསལ་གྱིས་ཁྲི་འཛིན་ཞེ་གསུམ་པ་ཆེན་པོ་མཆོག་གི་ཕྱག་ཡིག་ནང་ལ་ད་ལན་གྱི་ནང་ལ་བྲིས་བཞག་པ་དེ། དགོན་པ་རང་ལ་དམིགས་བསལ་གྱིས་ད་གཅིག་རོགས་པ་བྱེད་རོགས་བྱས་ཟིན་པའི་ཡར་དགོངས་དམིགས་བསལ་གྱིས་ས་སྐྱ་པའི་ཆོས་བརྒྱུད་འཛིན་མཁན་དེ་ཚོ་ལ་ཡང། ཨོ་དེ་འདྲའི་ཅིག་འབོད་སྐུལ་གནང་བཞག་ཡོད་རེད་ད། བོད་རིགས་དང་ཧི་མ་ལ་ཡའི་རིགས་རྒྱུད་ཀྱི་དེ་ནས་ཅིག་ཚོགས་པ་སྐྱིད་སྡུག་ཁག་དང་ཨ་དགོན་སྡེ་ཁག་དང་མི་མང་རྣམ་པ་ལ་དེ་འདྲ་ཡི་ཅིག། གནང་ཐུབ་ན་ཨ་ནི། དགེ་མཚན་ཆེན་པོ་ཡོང་ས་རེད། སེམས་ནས་དེ་འདྲའི་ཅིག་ཡ་ད་ང་ཚོའི་ངོས་ནས། རེ་སྐུལ་འདྲ་བ་ཞིག་ཡོད་པ་དེ་གཅིག་ཞུས་བཞག་ན་ད་སྐྱོན་ཡོད་རྒྱུ་མ་རེད་དྲན་གྱི་འདུག་རེ་བ་ལ། དེ་ལྟར་ཁོང་གིས་གསུངས་དོན་ལྟར་ན་ཐེངས་འདིའི་ཆུ་ལོག་གི་གནོད་འཚེ་ཐེབས་ས་བཀག་ལུང་བའི་ནང་གི་སྡོད་ཁང་ཆེ་ཆུང་ལྔ་བཅུ་ལྷག་ལ་གནོད་སྐྱོན་ཐེབས་ཡོད་པ་དང། དམིགས་བསལ་སྡོད་ཁང་ཐོག་བརྩེགས་ཅན་བཅོ་ལྔ་ཙམ་ལ་གནོད་སྐྱོན་ཐེབས་པ་རེད་ལ། ད་དུང་ས་སྐྱ་དགོན་ཐུབ་བསྟན་བསམ་འཕེལ་གླིང་དགོན་པར་འདུ་ཁང་གསར་བ་ལ་གནོད་སྐྱོན་གྱིས་དགེ་འདུན་པའི་གྲྭ་ཤག་དང་ཁྱིམ་ཆས་བཅས་ཆུ་ལོག་གི་འདམ་ནང་དུ་བརྫིས་ཡོད་པས། ད་ཆར་རོབ་རྩིས་བྱས་པ་ཡིན་ན་བསྐྱར་གསོ་དང་མ་འོངས་པར་ཆུ་ལོག་གི་གནོད་འཚེ་བཀག་ཆེད་ཆུ་རགས་རྒྱག་དགོས་པ་ལ་སོགས་པའི་འགྲོ་གྲོན་མ་མཐར་ཡང་བལ་སྒོར་བྱེ་བ་གཉིས་དང་འབུམ་བཅོ་ལྔ་ཙམ་གྱི་འགྲོ་སོང་ཡོད་པ་དང། ལོ་རྗེས་མའི་ཆར་དུས་མ་སླེབས་བར་དུ་ལས་གཞི་དེ་འགྲུབ་དགོས་པ་མ་གཏོགས། ད་དུང་མུ་མཐུད་དུ་ཆུ་ལོག་གི་གནོད་འཚེ་ཡོང་ཉེན་ཆེན་པོ་ཡོད་པས། ས་སྐྱ་སྒྲོལ་མ་ཕོ་བྲང་ནས་མིག་སྔར་བཀག་ཡུལ་དགོན་གཉིས་ཐུན་མོང་ལ། བལ་སྒོར་འབུམ་སུམ་ཅུ་སོ་གཉིས་དང་སྟོང་ཕྲག་ལྔ་བཅུ་ང་ལྔ་གནང་སོན་བྱུང་ཡོད་ལ། དེ་བཞིན་ངོར་ཁྲི་པ་ཐར་རྩེ་མཁན་རིན་པོ་ཆེ་མཆོག་ནས་བཀག་ཡུལ་དགོན་གཉིས་ལ་བལ་སྒོར་འབུམ་སུམ་ཅུ་དང་སྟོང་ཕྲག་དྲུག་ཅུ་རེ་ལྔ་གནང་སོན་བྱུང་སོང་ལ། སྡོད་ཁང་ཡོངས་སུ་ཆུས་ཁྱེར་ཟིན་པའི་ཡུལ་མི་དུད་ཚང་བཅོ་ལྔ་ཙམ་དང། དེ་མིན་སྡོད་ཁང་ལ་གནོད་སྐྱོན་ཐེབས་པའི་དུད་ཚང་སུམ་ཅུ་ཙམ་བཅས་ཡུལ་དགོན་གཉིས་བསྐྱར་གསོ་བྱེད་དགོས་ན་འགྲོ་སོང་ཕོན་ཆེན་པོ་རེད་འདུག་ཐུབ་བསྟན་བསམ་འཕེལ་གླིང་དགོན་པ་གཅིག་པུ་ལ་བལ་སྒོར་བྱེ་བ་གཉིས་དགོས་ཀྱི་འདུག་ལ། དེར་བརྟེན་རང་ཅག་བོད་ཀྱི་ཆོས་རྒྱུད་ཁག་དང་ཧི་མ་ལའི་རི་རྒྱུད་ཀྱི་རིགས་གཅིག་ཆོས་གྲོགས་རྣམ་པ། དད་དམ་གཅིག་ཏུ་འབྲེལ་བའི་བལ་བོད་ཕྱི་རྒྱལ་ཡུལ་གྲུ་ཁག་གི་ཕུ་ནུ་མིང་སྲིང་ཚོས། ཐེངས་འདིའི་བཀག་ལུང་བར་ཐེབས་པའི་གོད་ཆག་ལ་མཐུན་འགྱུར་རོགས་རམ་རེ་གནང་ཐུབ་ན། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཆེན་པོ་ཡོང་ས་རེད། བལ་ཡུལ་གཞུང་ལའང་གནས་ཚུལ་སྙན་སེང་ཞུས་ཡོད་ཀྱང། ད་དུང་ལག་ལེན་ཡོད་པའི་རོགས་རམ་སླེབས་མ་སོང་ལ། གོང་བརྗོད་རོགས་དངུལ་སླེབས་ཟིན་པ་དེ་དག་སྡོད་ཁང་ཡོངས་སུ་ཆུས་ཁྱེར་མཁན་དུད་ཚང་བཅོ་ལྔ་ལ་བལ་སྒོར་སྟོང་ཕྲག་ལྔ་བཅུ་རེ་དང། དེ་མིན་དུད་ཚང་གཞན་དག་ལ་བལ་སྒོར་སྟོང་ཕྲག་བཅུ་ནས་བཅོ་ལྔ་ཙམ་བགོ་འགྲེམས་བྱས་ཟིན་པ་ཡིན་ལ། གནས་སྐབས་རང་དགོན་པའི་ངོས་ནས་ཞལ་འདེབས་སློང་མོ་ཅི་ཡང་ཞུས་མེད་པ་དང། ཉེ་ཆར་དཔལ་ས་སྐྱ་ཁྲི་འཛིན་ཞེ་གཉིས་པ་དང། ད་ལྟའི་ཁྲི་འཛིན་ཞེ་གསུམ་པ་མཆོག་རྣམ་པ་གཉིས་ཀྱི་ངོས་ནས། ཐེངས་འདིའི་བཀག་ལུང་བར་འཕྲད་པའི་དཀའ་ངལ་ལ་ས་སྐྱའི་ཆོས་རྒྱུད་འཛིན་པ་ཚོའི་ངོས་ནས། མཐུན་འགྱུར་རོགས་རམ་གནང་ཐུབ་ན་དགོས་གལ་ཆེ་བའི་ཡི་གེ་ཞིག་དང་མཉམ་དུ། བལ་སྒོར་འབུམ་སུམ་ཅུ་ལྷག་གི་མཐུན་འགྱུར་རོགས་རམ་གནང་བ་བཀྲམ་ཡོད་པ་དང། དེ་བཞིན་ས་སྐྱ་སྒྲོལ་མ་ཕོ་བྲང་གི་རྒྱལ་ཡུམ་བཀྲ་ཤིས་ལྷ་སྐྱིད་མཆོག་ནས། ཕྱི་ཚེས་བཅུ་བདུན་ཉིན་འབྲེལ་ཡོད་ཡོངས་ལ་ཐེངས་འདིའི་བཀག་ལུང་བར་འཕྲད་པའི་དཀའ་ངལ་ལ། འབྲེལ་ཡོད་ཚོས་རང་ནུས་ཀྱིས་རོགས་རམ་གནང་གལ་ཆེ་སྐོར་གྱི་སྤྱི་བསྒྲགས་ཡི་གེ་ཞིག་བསྩལ་ཡོད་པ་རེད། ད་དུང་ངོར་ཐར་རྩེ་བླ་བྲང་ནས་ཕྱི་ཚེས་ཉེར་གཉིས་ཉིན་སྤེལ་བའི་ཡི་གེའི་ནང། ད་ལམ་གློ་བོ་བཀག་ལུང་བར་ཆུ་རུད་ཆེན་པོའི་རྐྱེན་པས་ཡིད་སྐྱོ་བའི་གནས་ཚུལ་བྱུང་བར། ཡུལ་དགོན་གཉིས་ལ་གདུང་སེམས་མཉམ་སྐྱེད་དང། ང་ཚོས་མཉམ་དུ་བཀག་ལུང་བར་སླར་གསོ་གི་ཆེད། འབྲེལ་ཡོད་ཚོས་རྒྱབ་སྐྱོར་གང་ཐུབ་གནང་རོགས་ཞུ་ཞེས་གོང་བརྗོད་བལ་སྒོར་འབུམ་སུམ་ཅུ་དང། སྟོང་ཕྲག་དྲུག་ཅུ་རེ་ལྔ་གནང་བ་དེ་བགོ་འགྲེམས་ཇི་ལྟར་གནང་དགོས་སྐོར་སོགས་འཁོད་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།